རེས་གཟའ་ལྷག་པའི་ཉིན་གྱི་ལས་རིམ་ཁག། ངས་རྣམ་པ་ཚོར་འཚམས་འདྲི་དང་བཅས་ངོ་སྤྲོད་དང་གསར་འགྱུར་བྱ་རྒྱུ་ནི། རྒྱ་ཆེ་བའི་གསན་མཁན་རྣམ་པ་དེ་རིང་གི་ལས་རིམ་ཁག་གི་ཐོག་མར། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་འཛམ་གླིང་གི་ཆོས་ལུགས་ཚང་མ། ཕན་ཚུན་ཐུགས་མཐུན་ཁྲིམས་གཙང་དགོས་པའི་སྐོར་གྱི་བཀའ་སློབ་སྩལ་ཡོད་པའི་གནས་ཚུལ་དང་བཅས་དེ་རིང་གི་གསར་འགྱུར་ཁག་དང། མཇུག་མཐར། དེང་དུས་བོད་ཀྱི་ལེ་ཚན་ཞེས་པ་ཞིག་དང་བཅས། དེ་རིང་ང་ཚོའི་ལས་རིམ་ཁག་ལ་གསན་རོགས་གནང། རྒྱ་ཆེ་བའི་གསན་མཁན་རྣམ་པ་ང་གད་ཐོ་ཡིན་ཞིང་དེ་རིང་གི་གསར་འགྱུར་ཁག་བྱ་རྒྱུ་ནི། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་འཛམ་གླིང་གི་ཆོས་ལུགས་ཚང་མ་ཕན་ཚུན་མཐུན་སྒྲིལ་ཁྲིམས་གཙང་དགོས་པའི་སྐོར་བཀའ་སློབ་སྩལ་ཡོད་པ་རེད། ཟླ་འདིའི་ཕྱི་ཚེས་ཉེར་བདུན་ཉིན། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་རྒྱ་གར་གྱི་གནས་མཆོག་རྡོ་རྗེ་གདན་གྱི་ཐེ་ལན་ཌི་ཝ་ཊི་དགོན་པར་ལེགས་སྦྱར་དང་པཱ་ལིའི་ཆོས་བརྒྱུད་ཀྱི་དགེ་འདུན་པའི་བར་ཤེས་ཡོན་བརྗེ་ལེན་གྱི་ལས་གཞི་དང་འབྲེལ་བའི་དམ་ཆོས་འདུལ་བའི་ལྷན་ཚོགས་ཀྱི་ཚོགས་མགོན་དུ་དབུ་བཞུགས་མཛད་ཡོད་པ་དང། སྐབས་དེར། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་མཁས་པའི་བགྲོ་གླེང་ཚོགས་འདུ་དེར་ཆེད་ཕེབས་གནང་བའི་མཁས་དབང་དང། སློབ་གཉེར་བ་སོགས་བགྲོ་གླེང་བ་ཡོངས་ལ་ལམ་སྟོན་གྱི་བཀའ་སློབ་སྩལ་དོན་དུ། ང་ཚོ་ཆོས་ལུགས་པ་སྤྱི་དང། ལྷག་པར་དུ་པཱ་ལི་དང་ལེགས་སྦྱར་གྱི་ཆོས་བརྒྱུད་འཛིན་མཁན་ཚོས་རྡོ་ལ་རི་མོ་བྲིས་པ་ལྟར་དམ་ཚིག་གོང་བུ་གཅིག་གྱུར་དང་ཕན་ཚུན་གཅིག་གྲོགས་ཀྱི་ཐོག་ནས་འཛམ་གླིང་ཞི་བདེ་ལ་ཆོས་པ་རྣམས་ཀྱིས་ཞབས་འདེགས་བསྒྲུབ་དགོས་པ་དང། འཛམ་གླིང་འདིའི་སྟེང་གི་ཆོས་ལུགས་ཚང་མ་མི་ལ་ཕན་བདེ་སྒྲུབ་མཁན་གཅིག་གྱུར་ཡིན་པས་ཕན་ཚུན་ཐུགས་མཐུན་ཁྲིམས་གཙང་དགོས་པའི་སྐོར་གྱི་བཀའ་སློབ་སྩལ་ཡོད་པ་རེད།
ཆོས་ལུགས་སྤྱི་དང་ལྷག་པར་དུ་ཡ་ད། པཱ་ལིའི་ཆོས་བརྒྱུད་འཛིན་མཁན་དང་ལེགས་སྦྱར་གྱི་ཆོས་བརྒྱུད་འཛིན་མཁན་ཚོ་རྡོ་ལ་རི་མོ་བྲིས་པ་ནང་བཞིན་ཅིག་གི་ད་དཔེ་དངོས་གནས་དྲང་གནས་ཀྱི་དམ་ཚིག་གོང་བུ་གཅིག་གྱུར་ཅིག་གི་ཐོག་ནས་ཨེ་ནི་ཕན་ཚུན་གཅིག་གྲོགས་སུ་གཅིག་སོང་བའི་ཐོག་ནས་གང་ལྟར་འཛམ་བུ་གླིང་གི་ཞི་བདེའི་ཐོག་ལ་ང་ཚོ་ཆོས་པ་ཚོས་ཞབས་འདེགས་སྒྲུབ་ཡ་དེ་འདྲ་ཞིག་གིས་ད་ང་ཚོ་ཚང་མས་ཤུགས་རྒྱབ། བསམ་པ་གཅིག་གིས་དེ་དགོངས་པ་བཞེས་ང་རའི་ངོས་ནས་ཆ་བཞག་ནས་སུ་སྐྱེ་ས་རུས་ཁུངས་ཀྱི་ཆ་ནས་ད་ག་ཟེར་བ་ད་ཆོས་བརྒྱུད་མི་འདྲ་བ་དེ་འདྲ་ཡོང་གི་ཡོད་རེད་དེ་ཡིན་ནའི་ད་ག་ད་འཛམ་བུ་གླིང་འདི་སྒང་གི་ཆོས་ལུགས་ཚང་མ་ལ་ག་ད་མི་ལ་ཕན་བདེ་སྒྲུབ་ཡ་གཅིག་གྱུར་རེད་དེ་འདྲ་ཡིན་དུས་ད་ཚང་མ་ལ་ཐུགས་མཐུན་ཁྲིམས་གཙང་གནང་རོགས་གནང་ཟེར་ནས་ཞུ་གི་ཡོད་ཨེམ་དེ་རིང་སྐབས་སུ་བབ་པ་ད་ས་ནས་ད་ག་ཆ་བཞག་ནས་དེ་རིང་འདིར་ཆེད་མངགས་འདུས་བསྡད་པའི་ཨེ་ནི་གཙོ་བོ་ཨེ་ནི་ལེགས་སྦྱར་གྱི་ཆོས་བརྒྱུད་དང་ཨེ་ནི་པཱ་ལི་གི་ཆོས་བརྒྱུད་འཛིན་མཁན་རྣམ་པ་ཚང་མ་ལ་དངོས་གནས་དྲང་གནས་ཀྱི་པའི་གཅིག་གྲོགས་སུ་གཅིག་ཕེབས་ཀ་མཛད་ནས་ཨེ་ནི་གང་ལྟར་འཛམ་བུ་གླིང་འདི་སྒང་གི་ཞི་བདེ་སྒྲུབ་ཡར་ཡ་བའི་ཆ་ཤས་ཤིག་ལས་མེད་ནའི་ང་ཚོས་ཞབས་འདེགས་སྒྲུབ་ཐུབ་ཡ་ཞིག་གི་བ་ད་དེ་ཨེ་ནི་ཚང་མས་དགོངས་པ་བཞེས་རོགས་གནང་ཟེར་ནས་ཞུ་ཡ་ཡིན། ཐེངས་འདིའི་ལྷན་ཚོགས་ཐོག་ས་སྐྱ་གོང་མ་རིན་པོ་ཆེ་མཆོག་དང་དགའ་ལྡན་ཁྲི་པ་གཙོ་བྱས་པའི་ཤྲཱི་ལང་ཀ་དང་ཐའི་ལེན་འབྲེལ་ཡོད་བླ་ཆེན་ཁག་མཉམ་ཞུགས་གནང་བ་རེད་ལ། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནས་ཆབ་སྲིད་དང་དཔལ་འབྱོར་གྱི་ཐོག་ནས་མི་མཐུན་པ་ཡོང་བཞིན་པ་དང། ཆོས་ལུགས་མི་འདྲ་བའི་རྒྱུ་མཚན་ཐོག་ནས་མི་མཐུན་པ་ཡོང་གི་ཡོད་པ་དེ་ཧ་ལས་པའི་སེམས་སྐྱོ་བོ་དང་ཐབས་སྐྱོ་བོ་ཞིག་ཡིན་པས་དེ་རིང་འདིར་པཱ་ལིའི་དང་ལེགས་སྦྱར་ཆོས་བརྒྱུད་འཛིན་མཁན་ཚང་མ་སྟོན་པ་གཅིག་གི་རྗེས་འབྲང་གི་ཐོག་ནས་འཛམ་གླིང་ཀུན་ལ་ཕན་བདེ་སྒྲུབ་དགོས་སྐོར་གྱི་བཀའ་སློབ་སྩལ་བ་རེད་ལ། ཆོས་ཀྱིས་གཅིག་གི་སེམས་རྒྱུད་བཟང་པོ་བྱེད་ཡག་དང་ཀུན་ཏུ་མཐུན་པོ་བྱེད་ཡག་ཅིག་གི་བསླབ་བྱ་རྒྱག་མཁན་ཞིག་རེད་བསླབ་བྱ་རྒྱག་ཡག་ཁོ་རང་རང་རྒྱུ་མཚན་དུ་བྱས་ཏེ་མི་མཐུན་པ་ཆགས་ཡོང་ན་ད་ལྷ་བདུད་དུ་བབས་པ་ཟེར་ཡག་བཟོ་འདྲ་ཅིག་རེད་ཐབས་སྐྱོ་པོ་ཞེ་དྲག་རེད་ཤག་དེང་སྐབས་འཛམ་བུ་གླིང་འདིའི་སྒང་ལ་ཡ་ཆོས་ལུགས་མི་འདྲ་བ་རྒྱུ་མཚན་དུ་བྱས་ཏེ་ཨེ་ནི་ཤོག་ཤོག་འདྲི་བྱེད་ཡག་དང་ཨེ་ནི

དེ་ནི་འཇིག་རྟེན་བཀོད་པ་པོས་ད་ཁྱད་པར་དུ་ཞིག་ལ་ཨེ་ལགས་བྱས་ནས་ལྟ་སྟེ། འདོད་མཁན་གཅིག་པ་རེད་འདི་ཡང་ཞིག་གི་ནང་གསེས་ཨེ་ནི་ཕྲན་བུ་ཕྲན་བུ་ལྟ་ཞིག་གི་ལོ་རྒྱུས་མི་འདྲ་བ་ཡོད་པ་རྒྱུ་མཚན་དུ་བྱས་ཏེ་འཁྲུག་པ་བརྒྱབ་བསྡད་ཀྱི་ཡོད་རེད། ལྷན་ཚོགས་གོ་སྒྲིག་བྱེད་མཁན་གཙོ་བོ་ནི ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ལྷོ་ཤར་ཨེ་ཤི་ཡའི་ཚོགས་པ། རྒྱལ་སྤྱིའི་དགེ་ལྡན་ལྷན་ཚོགས་དང་དགའ་ལྡན་ཁྲི་ཐོག་ཁང་ཐུན་མོང་ནས་གོ་སྒྲིག་བྱས་པ་ཞིག་དང། ཐེངས་འདིའི་ལྷན་ཚོགས་ཐོག་རྒྱ་གར་ནང་དུ་ཡོད་པའི་བོད་ཀྱི་ཆོས་བརྒྱུད་ཁག་གི་མཁས་དབང་ཙམ་མིན་པར་ལྷོ་ཤར་ཨེ་ཤི་ཡའི་ཁུལ་གྱི་ཡུལ་གྲུ་ཁག་འདྲ་མིན་ནས་གནས་བརྟན་སྡེ་པ་དང་ཐེག་པ་ཆེན་པོའི་མཁས་དབང་དུ་མ་མཉམ་ཞུགས་གནང་བ་རེད། ཐེངས་འདིའི་ལྷན་ཚོགས་དེ་གོ་སྒྲིག་བྱེད་དགོས་པའི་དམིགས་ཡུལ་སྐོར་དགའ་ལྡན་ཁྲི་ཐོག་ཁང་གི་དྲུང་ཆེ་མཁན་ཟུར་བློ་བཟང་རྒྱལ་མཚན་ལགས་ནས། བགྲོ་གླེང་འདི་གཙོ་བོ་དེ་ནི་འཛམ་གླིང་གི་ཆོས་པ་ནང་ཁུལ་མཐུན་སྒྲིལ་ཡོང་ཆེད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་བཞིན་འཚོགས་པ་ཞིག་ཡིན་པའི་སྐོར་གསུངས་པ་རེད། ཐེངས་འདིའི་མཁས་པའི་ལྷན་ཚོགས་དེའི་བྱུང་རིམ་ནི་ཕྱི་ལོ་ཉིས་སྟོང་བཅོ་བརྒྱད་ལོའི་སྤྱི་ཟླ་དང་པོའི་ནང་དུ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཐའི་ལེན་གྱི་ཝཊ་པ་དགོན་པ་གསར་འཛུགས་དབུ་འབྱེད་སྐབས་དགོན་པ་དེའི་མཁན་པོ་མཆོག་དང་བཀའ་མོལ་གནང་སྐབས། གོང་ས་མཆོག་གིས་མ་འོངས་ནས་གནས་བརྟན་པའི་སྡེ་པ་དང་ཐེག་པ་ཆེན་པོ་གཉིས་མཉམ་རུབ་གྱི་ཐོག་ནས་མཁས་པའི་བགྲོ་གླེང་སོགས་གོ་སྒྲིག་ཐུབ་ན་དགེ་མཚན་ཆེན་པོ་ཡོད་པའི་བཀའ་ཕེབས་པ་བཞིན་ཐེངས་འདིའི་མཁས་པའི་ལྷན་ཚོགས་དེ་གོ་སྒྲིག་བྱས་པ་ཞིག་ཡིན་པ་རེད། རྒྱུད་སྨད་གངས་ཅན་རིག་གནས་སློབ་གྲྭའི་ནང་དུ་བོད་ཀྱི་སྐད་ཡིག་དང་ནང་དོན་རིག་པ་བཅས་ཀྱི་ཐོག་ཟབ་སྦྱོང་གནང་བཞིན་པ་དེས་སློབ་མ་རྣམས་ལ་ཕན་ཐོགས་ཆེན་པོ་བྱུང་ཡོད་པའི་ཉམས་མྱོང་འགྲེལ་བརྗོད་གནང་གི་ཡོད་པ་རེད། ལོ་འདིའི་སྤྱི་ཟླ་བདུན་པའི་ཚེས་འགོ་ནས་བཟུང་སྤྱི་ཟླ་བཅུ་གཉིས་པའི་ཟླ་མཇུག་བར་དུ། དེས་ན་ཟླ་བ་དྲུག་གི་རིང། རྒྱ་གར་ལྷོ་ཕྱོགས་ཧུན་སུར་རབ་རྒྱས་གླིང། རྒྱུད་སྨད་གྲྭ་ཚང་གི་གངས་ཅན་རིག་གནས་སློབ་གྲྭ་དང། བོད་མིའི་སྒྲིག་འཛུགས་ཀྱི་ཆོས་རིག་ལས་ཁུངས་གཉིས་ཟུང་འབྲེལ་གྱི་གོ་སྒྲིག་འོག་གངས་ཅན་རིག་གནས་སློབ་གྲྭའི་ནང་དུ། བོད་རིགས་མཐོ་སློབ་ནས་ཐོན་པའི་སློབ་མ་ཁག་བཅོ་བརྒྱད་སྐོར་ཞིག་ལ་སྐབས་དགུ་པའི་བོད་ཀྱི་སྐད་ཡིག་དང། ནང་དོན་རིག་པའི་ཟབ་སྦྱོང་གནང་བཞིན་པ་དེ་མཇུག་སྒྲིལ་བ་དང་བསྟུན་ནས། སློབ་མ་རྣམས་ལ་ཟབ་སྦྱོང་དེའི་ནང་ཞུགས་རྒྱུའི་ཐོག་མའི་དམིགས་ཡུལ་གཞིར་བཟུང་གིས་ཕན་ཐོགས་ཅི་ཞིག་བྱུང་བའི་སྐོར་ལ། སློབ་མ་ཕོ་མོ་ཁག་གཅིག་ལ་བཀའ་འདྲི་ཞུ་སྐབས་ཁོང་རྣམ་པའི་ལན་འདེབས་ནང་དོན། བོད་པའི་མིང་ལ་ཚེ་རིང་ཟླ་བ་ཞུ་གི་ཡོད། ང་ཟླ་དྲུག་ཟབ་ཁྲིད་དེ་འཛུལ་དགོས་དམིགས་ཡུལ་དེ་རྒྱུ་མཚན་དེ་ག་རེ་ལབ་ན་ང་རང་གི་སྤྱི་བཏང་གྲུབ་མཐའི་ཐོག་ལ་ཡང་ཕྲ་ལ་ཕྲན་བུ་ཤེས་གི་ཡོད་དེ་ཡིན་ན་ཡང་དེའི་ཐོག་ལ་ཡང། ཅུང་ཟད་ཟབ་ཞིང་རྒྱས་པ་ཞིག་ཤེས་ཡོང་ཆེད་དུ་འདི་ལ་ཟླ་དྲུག་ཟབ་ཁྲིད་འདི་ལ་སླེབས་པ་ཡིན། ད་ང་ཚོ་ཟླ་དྲུག་ཟབ་ཁྲིད་མཇུག་སྒྲིལ་བའི་མཚམས་འདི་ལ་ཡང་ང་རང་གིས་ད་གྲུབ་མཐའ་བཞིའི་གི་བྱེ་བྲག་སྨྲ་བ་མདོ་སྡེ་པ་སེམས་ཙམ་དབུ་མ་པའི་ལུགས་ཀྱི་ཁོ་རང་ཚོའི་གི་གཞི་ལམ་འབྲས་གསུམ་གི་རྣམ་གཞག་འདི་ཕྲ་ལ་ཕྲན་བུ་གིས་དཔྱིས་ཕྱིན་པ་ཅིག་ཤེས་ཡག་གི་གོ་སྐབས་བཟང་པོ་ཞེ་དྲག་ཐོབ་བྱུང་ར་འདི་དམིགས་བསལ་གྱི་ང་རང་ལ་དགའ་འོས་པ་དང་བློ་སྤོབས་སྐྱེ་བ་དང་སྙིང་སྟོབས་སྐྱེ་འོས་ཀྱི་གནས་ཚུལ་ཞིག་ཆགས་བསྡད་ཀྱི་འདུག་ལ་ང་རང་གི་ཕྱིན་ཆད་གྲོགས་པོ་གྲོགས་མོ་ནང་ཁུལ་ལ་དང་ལས་རོགས་ནང་ཁུལ་ལ་ཕན་ཚུན་གྱི་གོ་བསྡུར་དང་སྦྱང་བཤད་དང་གྲོས་མོལ་བྱེད་ཀྱི་ཐབས་ཤེས་གང་ཐུབ་བྱེད་རྒྱུ་ཡིན་ལ། ངའི་མིང་ལ་ཚེ་བརྟན་སྒྲོལ་མ་ཞུ་གི་ཡོད། ང་རང་ཨ་ནེའི་ཉེ་འོད་གཙུག་ལག་རབ་འབྱམས་པ་དེ་ནི་སེམས་ཁམས་རིག་པའི་སྒང་ལ་བྱས་པ་ཡིན་ཨ་ཉེ་འོད་གཙུག་ལག་རབ་འབྱམས་པ་དེ་ཚར་མ་ཐག་ཏུ་ཡོད་ཨ་དེའི་ཟླ་དྲུག་གི་ཟབ་སྦྱོང་དེ་ལ་དུ་ཞིག་ནི་སླེབས་པ་ཡིན་ཨ་དང་པོ་གུས་མོ་སླེབས་དགོས་རྒྱུ་མཚན་དེ་ག་རེ་ཞུ་ཡ་ནི་ཨ་ནི་ང་ཚོ་སྤྱི་བཏང་གི་ལོ་གསུམ་དུས་རྒྱ་གར་མཐོ་སློབ་ནང་བསྡད་དུས་དེ་ཙམ་མ་ནས་ཨ་བོད་ཡིག་ལ་དུས་སྦྱང་བརྩོན་བྱེད་ཀྱི་གོ་སྐབས་སུ་མ་རག་ཨ་སོ་སོ་གྱི་འབད་བརྩོན་ཞུ་མ་ཕྱིས་ཙང་ཨ་སྤྱི་བཏང་གིས་ད་བོད་ཡིག་གི་གནས་ཚད་དེ་དུས་སུ་སྐྱོ་བྲོ་ད་ག་ན་བྱེད་ཨ་ནི་སོ་སོ་གྱི་ཅིག་འབྲི་བསམ་ནས་འབྲི་མ་ཐུབ་དེ་འདྲས་བྱས་དུས་ད་བོད་ཡིག་ཡར་རྒྱས་བཏང་དགོས་འདུག་བསམ་ཨ་ནི་ལྷག་པར་དུ་དེ་ལ་ནང་ཆོས་བསླབ་ཀྱི་ཡོད་དུས་ཙམ་ཨ་ད་ནང་པ་སངས་རྒྱས་པ་ཡིན་པའི་ཆ་ནས་ཁྱོད་ཚོ་ཆོས་ལུགས་ག་རེ་རེད་ནང་པ་སངས་རྒྱས་རེད་ལབ་དུས་ད་ནང་པ་སངས་རྒྱས་ཀྱི་གྲུབ་མཐའ་དེ་ཚོ་ག་འདྲས་རེད་ལྟ་བ་ཁྱེད་ད་ག་འདྲས་རེད་ཁྱོད་ཚོ་ག་རེ་འདོད་གི་ཡོད་མ་རེད་ག་རེ་མ་དེ་ཚོ་སྐོར་ལ་ཨ་ནི་སོ་སོ་ཤེས་ཀྱི་མེད་པར་སོང་ཙང་ཨ་འདུག་བྱས་ནས་དང་པོ་དུས་སུ་སླེབས་པ་ཡིན་ཨ་དེ་སླེབས་ཚར་གི་ད་དུས་ཕྱིན་ཟླ་བ་དྲུག། ཟླ་བ་དྲུག་འདུག་བཞིན། རྫོགས་ཚར་བ་རེད། ཟླ་བ་དྲུག་ནང་ལ་ད་གུས་མོ་དངོས་གནས་སོ་སོ་དང་པོ་སླེ་བ་ལ་གི་ད་སོ་སོ་དང་པོ་གི་རེ་བ་ལས་ལྷག་ཨ་ནི་དེ་བཞིན་ནང་པ་སངས་རྒྱས་པའི་གྲུབ་མཐའ་རེད་སྐྱབས་འགྲོ་དེ་ཚོ་རེད་ཨ་ནི་གྲུབ་མཐའ་གི་ལྟ་བ་སོ་སོ་རེད་ཨ་ནི་གཅིག་ནམ་རྒྱུན་དང་མ་འདྲ་ཨ་ནི་བློ་སྐྱེད་ཤེད་ཤུགས་ཆེན་པོ་ཞིག་རག་ཨ་ནི་དེ་ཙམ་ཞུ་གི་ཡིན། ང་ལྷ་སྒྲོན་ཡིན། ཨ་ནི་ང་རང་ད་ལྟ་འདས་པའི་ཟླ་དྲུག་ཟབ་སྦྱོང་ནང་ལ་དང་པོ་མཉམ་ཞུགས་བྱས་པའི་རྒྱུ་མཚན་གཙོ་བོ་དེ། ད་ད་ལྟ་ང་ཚོ་ལོ་མང་པོ་ཞིག་རིང་ག་ལ་སོ་སོའི་སློབ་སྦྱོང་བྱས་མཐོ་སློབ་འགྲིམས་བྱས་པ་ཨཱ་སོ་སོའི་གི་ནང་པའི་ཆོས་དང་སྐད་ཡིག་དེའི་ཐོག་ལ་ཅི་ཞིག་ཐག་རིང་པོ་བྱས་པའི་དེ་འདྲའི་ཚོར་སྣང་བྱུང་སོང་ད་དེ་འདྲའི་གི་ཐོག་ཆེད་ཨཱ་སོ་སོའི་སྒོ་ནས་ཡང་བསྐྱར་ད་ཆོས་དང་རིག་གཞུང་ཐོག་ལ་ཅིག་དོ་སྣང་ཅིག་སྤྲད་ཐུབ་བ་ཡིན་པ་ན་ཐུགས་ཕན་ཆེན་པོ་གསོས་ཀྱི་རེད་དྲན་སོང་གཉིས་ནས་ང་ཚོ་མང་པོ་ཞིག་ད་དུས་རྒྱུན་ནས་སོ་སོའི་སློབ་སྦྱོང་ད་དེ་འདྲའི་བྱེད་པའི་སྐབས་ལ་སོ་སོའི་སེམས་ཁམས་གི་ཐོག་ལ་དོ་སྣང་བྱེད་ཡས་དཔེ་ཉུང་ཉུང་རེད་འདུག་བ་དེ་གིས་ད་ང་རང་བྱ་བྱེད་མེད་ན་ལས་ཀ་བྱེད་ཨ་ནི་དེ་མིན་སློབ་སྦྱོང་འདི་འདྲ་བྱེད་སྐབས་སོ་སོའི་རང་གི་ཐོག་སོ་སོ་ད་ང་རང་གི་ཅིག་གི་བསམ་བློ་རེད་སོ་སོའི་སེམས་ཁམས་ག་འདྲ་འདུག་དེ་ཐོག་ལ་ཞིབ་འཇུག་བྱེད་ཀྱི་དུས་ཚོད་བྱས་ར་ཏེ་བཏོན་ཐུབ་ཀྱི་ཡོད་མ་རེད་པ་བཏོན་གི་ཡོད་མ་རེད་དེ་གིས་ད་ད་ལྟ་དེ་གོ་སྐབས་ཡག་པོ་ཞིག་མཐོང་སོང་དེ་གིས་ཐོག་ནས་འདུག་ཅིག་སླེབས་པ་ཡིན་ད་ད་རེས་ཟླ་བ་དྲུག་དེ་ནང་ལོགས་ལ་ནང་ཆོས་གཙོ་བོ་གྱུར་བའི་གི་བོད་པའི་གི་སྐད་ཡིག་བྱས་རིགས་ལམ་བྱས་ཆ་ཚང་ཆེད་དུ་སྦྱངས་པའི་ཐོག་ནས་ང་རང་ལ་བློ་སྐྱེད་གསར་བ་ག་རེ་བྱུང་སོང་ཞུས་པ་ཡིན་པ་ན། ང་ཚོ་བོད་པ་ཚང་མ་ད་ནང་པ་ཡིན་གསུང་གི་ཡོད་རེད་པ་ཡིན་པས་ནི་ང་ཚོ་ཚང་མ་ལོ་མཚན་ཉིད་ཚང་བའི་གི་ནང་པ་ཅིག་རེད་པས་ཟེར་ཏེ་དྲི་བ་ཅིག་རེ་བྱ་དེ་སོང་ཙང་ནང་པའི་ཆོས་ལ་སློབ་སྦྱོང་བྱས་པས་ཨ་ནི་ངེས་པ་རྙེད་པའི་ཐོག་ནས་སུ་སུ་གི་ཉམས་ལེན་མ་བྱས་བར་དུ་ད་ང་ཚོ་ནང་པ་ཅིག་མཚན་ལྡན་ཅིག་ཆགས་ཀྱི་ཡོད་ས་མ་རེད་དེའི་ཐོག་ནས་ཨ་ནི་སུ་སུ་ནང་པ་མཚན་ལྡན་ཅིག་ཆགས་སོང་བ་ཡིན་པ་སློབ་སྦྱོང་ཐོག་ནས་དུ་ཞིག་ཉམས་ལེན་བྱས་པ་ཡིན་པས་ན་སུ་སུའི་སྐྱིད་པ་ཨ་ནི་སུ་སུའི་ཁྱིམ་མཚེས་གྲོགས་པོ་གྲོགས་མོའི་སྐྱིད་པ་ཨ་ནི་སུ་སུ་ད་རྒྱལ་ཁབ་དང་མི་རིགས་ཀྱི་ཆེད་དུ་ཡིན་པས་ནི་ཞབས་འདེགས་འདི་འདྲ་ཞིག་ཐོག་ནས་ཞུ་ཐུབ་ཀྱི་རེད་དྲན་གྱི་འདུག་ར།
ཟླ་འདིའི་ཚེས་ཉེར་བདུན་ཉིན་ཟབ་སྦྱོང་དེ་མཇུག་སྒྲིལ་བ་དང་འབྲེལ་ཏེ་ཡིག་རྒྱུགས་གཏོང་བཞིན་པའི་ཆ་ཤས་སུ་སློབ་མ་རྣམས་ཀྱིས་བརྗོད་གཞི་འདྲ་མིན་གྱི་ཐོག་ནས་གཏམ་བཤད་བྱེད་སྐབས་སློབ་མ་རྣམས་ལ་ཟབ་སྦྱོང་དང་འབྲེལ་བའི་གནད་དོན་འདྲ་མིན་ཐོག་བློ་སྐྱེད་གསར་པ་དུ་མ་རེ་རག་སྟེ་སྤོབས་པ་ཆེན་པོའི་ཐོག་ནས་བཀའ་མོལ་གནང་གི་འདུག་ཅེས་གངས་ཅན་རིག་གནས་སློབ་གྲྭའི་དགེ་སློབ་སྦྲེལ་བ་སྔགས་རམས་པ་ཡོན་ཏན་ནོར་བུ་ལགས་ཀྱིས་གསུངས་ཡོད་པ་རེད། ཟླ་ངོ་དྲུག་གི་ཟབ་སྦྱོང་དེ་སྤྱི་ལོ་ཉིས་སྟོང་བཅུ་བཞི་ལོ་ནས་དབུ་འཛུགས་ཀྱིས་ལོ་ལྟར་ཆག་མེད་ཀྱིས་གོ་སྒྲིག་གནང་སྟེ་ཟབ་སྦྱོང་ནང་ཚོགས་ཞུགས་གནང་མཁན་དང་གོ་སྒྲིག་ཞུ་མཁན། དེ་བཞིན་སྤྱི་ཚོགས་བཅས་ཕྱོགས་གསུམ་གྱི་ནང་ཟབ་སྦྱོང་དེ་ཕན་ཐོགས་ཆེན་པོ་བྱུང་ཡོད་པའི་སྐོར་ངོ་སྤྲོད་གནང་ཡོད་པ་རེད། སྤྱིར་བཏང་རྒྱུད་སྨད་གྲྭ་ཚང་གི་གངས་ཅན་རིག་གནས་སློབ་གྲྭ་དེ་ཐོག་མར་སྤྱི་ལོ་ཉིས་སྟོང་བདུན་ལོར་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གྲྭ་ཚང་གི་མདོ་སྔགས་བཤད་སྒྲུབ་སློབ་གཉེར་ཁང་དེ་ཕྱི་ནང་གི་འཛུགས་སྐྲུན་ལེགས་གྲུབ་བྱུང་སྐབས་སུ་བཀའ་སློབ་ཕེབས་པའི་ནང་དུ། མི་རིགས་དང་སྐྱ་སེར་ཕོ་མོ་དབྱེ་བ་མེད་པར་བོད་པའི་ཆོས་དང་རིག་གཞུང་ལ་དོ་སྣང་ཡོང་མཁན་རྣམས་སློབ་གཉེར་བྱེད་སའི་སློབ་གྲྭ་ཞིག་གསར་འཛུགས་གནང་ཐུབ་ན། དགེ་མཚན་ཆེ་བའི་བཀའ་དགོངས་ལྟར་གྲྭ་ཚང་གི་འཛིན་སྐྱོང་ཐོག་ལས་གཞི་དངོས་སུ་དབུ་འཛུགས་ཀྱིས་སྤྱི་ལོ་ཉིས་སྟོང་བཅུ་ལོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་མཚན་གནང་བའི་གངས་ཅན་རིག་གནས་སློབ་གྲྭ་དེ་ཕྱི་ནང་གི་འཛུགས་སྐྲུན་ལེགས་གྲུབ་བྱུང་སྟེ་སྤྱི་ལོ་ཉིས་སྟོང་བཅུ་ལོར་བོད་ཁྱིམ་སློབ་ཕྲུག་གི་དགུན་ཁའི་གུང་སེང་དང་བསྟུན་ནས་ནང་ཆོས་དང་བོད་ཀྱི་སྐད་ཡིག་སོགས་ཀྱི་སློབ་ཁྲིད་གནང་བ་ནས་བཟུང་ལོ་ལྟར་བོད་ཁྱིམ་སློབ་ཕྲུག་རྣམས་ལ་དགུན་ཁའི་གུང་སེང་དང། སམ་བྷོ་ཊའི་སློབ་ཕྲུག་རྣམས་ལ་དབྱར་ཁའི་གུང་སེང་སྐབས་སུ་བོད་ཀྱི་སྐད་ཡིག་དང་ནང་དོན་རིག་པ་སོགས་ཀྱི་ཟབ་སྦྱོང་སོགས་ཀྱི་ལས་རིམ་འདྲ་མིན་ཞིག་གོ་སྒྲིག་བྱེད་བཞིན་ཡོད་པའི་སྐོར་སློབ་དགེ་སྔགས་རམས་པ་ཡོན་ཏན་ལགས་ཀྱིས་འགྲེལ་བརྗོད་གནང་ཡོད་པ་རེད། མི་རིང་བར་ཟླ་རྗེས་མའི་ཚེས་ཤུར་ནས་བཟུང་ཟླ་གཅིག་གི་རིང་གངས་ཅན་རིག་གནས་སློབ་གྲྭའི་ནང་ལོ་ལྟར་བོད་ཕྲུག་ཁྱིམ་སྡེའི་སློབ་གྲྭ་ཁག་གི་དགུན་ཁའི་གུང་སེང་དང་བསྟུན་ནས་བོད་ཁྱིམ་མ་ལག་སློབ་གྲྭ་ཁག་གི་སློབ་ཕྲུག་དྲུག་ཅུ་སྐོར་ཞིག་ལ་བོད་ཀྱི་སྐད་ཡིག་དང་ནང་དོན་རིག་པ་སོགས་ཟབ་སྦྱོང་གནང་རྒྱུ་ཡིན་པ་རེད། རྒྱ་ཆེ་བའི་གསན་མཁན་རྣམ་པ་གཞུག་ནས་ལྕགས་མོ་མཚོས་བསྒྲུབས་པའི་དམིགས་བསལ་གསར་འགྱུར་ཞིག་ལ་གསན་རོགས་གནོངས།
འདས་པའི་ལོ་གསུམ་རིང་རྒྱ་ནག་གཞུང་གིས་ཁྱོན་ཡོངས་སུ་ཏོག་དབྱིབས་ནད་ཡམས་སྔོན་འགོག་དང་ནད་ཡམས་གཙང་སེལ་ཞེས་པའི་དམ་དྲག་སྲིད་ཇུས་ལག་བསྟར་བྱས་ཏེ་ཉེ་སྔོན་གློ་བུར་དུ་ཏོག་དབྱིབས་ནད་ཡམས་གཙང་སེལ་སྲིད་ཇུས་མེད་པར་བཟོས་ནས་ལྷོད་ཡངས་སུ་བཏང་ཡོད་ཀྱང་ད་ལྟ་རྒྱ་ནག་ཁྱོན་ཡོངས་སུ་ཏོག་དབྱིབས་ནད་ཡམས་ཁྱབ་གདལ་ཆེན་པོ་ཕྱིན་ཏེ་ནད་པ་མང་བོ་བྱུང་བཞིན་ཡོད་པ་ལྟར། བོད་ཀྱི་ས་ཁུལ་སྟོད་སྨད་བར་གསུམ་དུ་མི་མང་འབོར་ཆེན་ལ་ཏོག་དབྱིབས་ནད་ཡམས་ཕོག་ནས་སྨན་ཁང་དུ་སྨན་པར་སྟོན་མི་ཐུབ་པ་དང་སྨན་རྫས་རྫོགས་པ་སོགས་ཀྱི་དཀའ་ངལ་མང་བོ་འཕྲད་བཞིན་པ་བོད་ནང་གི་གནས་ཚུལ་ཡོང་ཁུངས་ཁ་ཤས་ནས་འདི་ག་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། ཡང་མཚོ་སྔོན་དང་མདོ་ལྷོ་རྨ་ལྷོ་བཅས་ཀྱི་འབྲོག་ཁུལ་གྱི་བོད་མི་ཁ་ཤས་ནས་བརྗོད་ན་དེང་སྐབས་ཏོག་དབྱིབས་ནད་ཡམས་དེ་ཁྱིམ་ཚང་གཅིག་གི་ཕོ་མོ་རྒན་གཞོན་ཚང་མར་ཕོག་སྟེ་ཕྱུགས་ཟོག་འཚོ་སྐྱོང་བྱེད་མཁན་མེད་པའི་དཀའ་ངལ་ལ་འཕྲད་བཞིན་ཡོད་པ་དང་ས་ཁུལ་དེ་དག་ཏུ་ད་ལྟའི་བར་མི་སྣ་འདས་གྲོངས་ཀྱི་གནས་ཚུལ་ཉུང་ཉུང་ཡིན་ན་ཡང་སྨན་ཁང་ནང་སྨན་པ་སྟོན་ས་མི་རག་པ་དང་སྨན་རྫས་ཉོ་རྒྱུ་མེད་པ་སོགས་ཀྱི་དཀའ་ངལ་ལ་འཕྲད་བཞིན་པ་མ་ཟད་མཚོ་ནུབ་ཕྱོགས་སུ་ནད་པ་ཧ་ཅང་མང་བོ་བྱུང་བཞིན་པ་ཕྱི་རྒྱལ་ན་ཡོད་པའི་བོད་མི་ཞིག་གིས་ཁོང་གི་ཕ་ཡུལ་གྱི་གནས་སྟངས་འགྲེལ་བརྗོད་གནང་བྱུང། ད་ལྟ་མོ་རེ་ཡ་ད་ན་གི་མེད་ནི་ཟིག་གཅིག་ར་མེད་གི་ད་ད་བཟོ་ཆ་ཟུག་འདུག་གོས་ནས་ན་དེ་ནུབ་ཕྱོགས་ར་འདི་ནས་ད་འགོ་འགོ་ཟིག་ཅིག་བཀག་ནོ་སེམས་ནི་གཞུག་ནས་ད་བཀག་སྡོམ་ན་འགྲོ་ཡོད་ནི་མ་བྲི་རེད་དེ། ཐུགས་ཀྱི་སྡེ་བ་གཅིག་ག་ཞིག་གི་དབང་རྟགས་བཟོ་འདྲ་ནི་ད་བག་གི་ད་ཕ་ཁྱེར། ད་ན་གི་མེད་ནི་ཟིག་མེད་ཁ་བསམ་གཅིག་གི་ད་མོ་ཟིག་རེད། བག་གི་རི་ཁ་རི་ཁ་གི་ནི་བིར་དུག་གི་གཞིས་བཀོད་ནག་བག་གི་ད་རྒྱག་གདང་ཡིན་ན་ད་ག་ནང་བཞིན་ཡིན་ས་རེད། དེ་བཞིན་མཚོ་ལྷོ་ཕྱོགས་ཀྱི་བོད་མི་ཞིག་ནས་ཁོང་ལ་ཏོག་དབྱིབས་ནད་ཡམས་ཕོག་ནས་ཉིན་གྲངས་བཅོ་ལྔ་ཙམ་ཕྱིན་ཡོད་ན་ཡང་ད་རུང་ནད་ཡམས་སངས་དྲག་ཕྱིན་མེད་པར་ལན་རེ་དགོང་མོ་ཚ་བ་རྒྱས་པ་དང་གློ་ལུ་རྒྱག་བཞིན་འདུག་ཟེར། དེ་མིན་མདོ་ལྷོ་ཕྱོགས་ཀྱི་དགེ་རྒན་ཞིག་གིས་ཁོང་ལ་ཡང་ནད་ཕོག་ནས་ཉིན་གྲངས་བཅུ་ཕྱིན་ཡོད་ཀྱང་ད་རུང་མིད་པ་འགག་པ་དང་གློ་ལུ་རྒྱབ་ནས་སློབ་ཁྲིད་ལ་འགྲོ་ཐུབ་ཀྱི་མེད་པ་བརྗོད་བྱུང། དེ་མིན་ཟླ་བ་འདིའི་ཚེས་ཉི་ཤུ་རྩ་བདུན་ཉིན་མཚོ་སྔོན་གྱི་གཞུང་འབྲེལ་གསར་འགྱུར་ནང། ཟླ་བ་བཅུ་གཉིས་པའི་ཚེས་ཉི་ཤུ་རྩ་ལྔ་ནས་བཟུང་མཚོ་སྔོན་ཞིང་ཆེན་མཚོ་ཤར་ཁུལ་གྱི་དཔའ་ལུང་དང་གཡའ་རྫི་རྫོང་དང་དེ་བཞིན་མཚོ་ལྷོ་ཡུལ་ཤུལ་སོགས་ཀྱི་ནང་ཏོག་དབྱིབས་ནད་ཡམས་ཕོག་པའི་ནད་པར་སྨན་བཅོས་བྱེད་སའི་གནས་གཏན་འཁེལ་གྱི་སྨན་ཁང་བེད་སྤྱོད་བྱེད་འགོ་བཙུགས་ཡོད་ཚུལ་དྲིལ་བསྒྲགས་བྱེད་བཞིན་ཡོད་པ་རེད། ཡིན་ན་ཡང་རྨ་ལྷོའི་རོང་ཁུལ་དང་མཚོ་ནུབ་དང་མཚོ་ལྷོ་མདོ་ལྷོ་བཅས་ཀྱི་འབྲོག་ཁུལ་གྱི་ས་ཆ་མང་པོར་རྫོང་གི་སྨན་ཁང་དུ་སྨན་པ་མེད་པ་དང་སྨན་རྫས་མི་རག་པའི་དཀའ་ངལ་བྱུང་བཞིན་ཡོད་པ་འདི་ག་རླུང་འཕྲིན་ཁང་གིས་གནས་ཚུལ་ཤེས་རྟོགས་བྱུང་ཡོད་པ་རེད། དེ་བཞིན་རྒྱ་ནག་གི་ས་ཁུལ་མང་པོའི་ནང་དུ་ཡང་སྨན་རྫས་ཉོ་རྒྱུ་མི་རག་པའི་དཀའ་ངལ་དང་རྒྱ་ནག་གི་རྩོམ་རིག་དང་ལུས་རྩལ་ཐད་ཀྱི་མི་སྣ་གྲགས་ཅན་ཁ་ཤས་འདས་གྲོངས་ཕྱིན་པའི་སྐོར་ཝེ་པོ་དང་སྐད་འཕྲིན་སོགས་སྤྱི་ཚོགས་དྲ་རྒྱའི་ཐོག་གནས་ཚུལ་སྤེལ་བཞིན་འདུག་དེ་མིན་ཧྲང་ཧའེ་གྲོང་ཁྱེར་ནང་མི་མང་བོ་འདས་གྲོངས་ཕྱིན་པའི་རྐྱེན་གྱིས་ཕུང་བོ་མེ་སྲེག་གཏོང་ས་མི་རག་པའི་གནས་ཚུལ་བྱུང་བཞིན་ཡོད་ལ་ཚེས་ཉི་ཤུ་རྩ་བདུན་ཉིན་རྒྱ་ནག་གི་ཧྲང་ཧའེ་གྲོང་ཁྱེར་ནང་གནས་སྡོད་བྱེད་མཁན་བུད་མེད་ཚོང་བ་རུས་མིང་ཧྥང་ཞེས་པ་ཞིག་གིས

བེམ་པོ་མེ་སྲེག་བྱེད་ས་མ་རག་པར་རང་ཁྱིམ་ནས་བཞག་པའི་གནས་ཚུལ་བྱུང་ཡོད་པ་མ་ཟད། ད་རུང་ཁ་ཤས་ཤིག་གིས་ནང་མི་གྲོངས་རྗེས་རང་ཁྱིམ་ནས་ཉིན་གྲངས་དྲུག་བདུན་རིང་འཇོག་དགོས་པའི་གནས་ཚུལ་བྱུང་ཡོད་ལ། དེ་ནི་ཧྲང་ཧའེ་གྲོང་ཁྱེར་གཅིག་པུ་མ་ཡིན་པར་རྒྱ་ནག་གི་གྲོང་ཁྱེར་མང་པོའི་གནས་སྟངས་གཅིག་མཚུངས་ཆགས་ཡོད་པ་འགྲེལ་བརྗོད་གནང་འདུག་གནད་དོན་དབྱེ་ཞིབ་པས་རྒྱ་ནག་གིས་འདས་པའི་ལོ་གསུམ་རིང་གཙོ་བོ་ཏོག་དབྱིབས་ནད་ཡམས་བཀག་སྡོམ་དང་ནད་ཡམས་བརྟག་དཔྱད་ཐད་མ་དངུལ་འབོར་ཆེན་བཏང་བ་ལས་ནད་ཡམས་འགོས་ཁྱབ་སྨན་བཅོས་ཐད་ཀྱི་སྨན་ཁང་དང་སྨན་རྫས་འདང་ངེས་ཐད་གྲ་སྒྲིག་གང་ཡང་མེད་པར་གློ་བུར་དུ་ལྷོད་ཡངས་བཏང་བ་དེས་མི་དམངས་ཀྱི་འཕྲོད་བསྟེན་དང་འཚོ་བར་དོ་ཕོག་ཆེན་པོ་ཐེབས་བཞིན་པ་དང་མ་འོངས་པར་མི་གྲངས་མང་བོ། ཏོག་དབྱིབས་ནད་ཡམས་རྐྱེན་ཚེ་སྲོག་ཤོར་རྒྱུ་ཡིན་པར་བློ་འཚབ་བྱེད་བཞིན་ཡོད་ཀྱང་ད་ལྟ་རྒྱ་ནག་གིས་གཞུང་འབྲེལ་གྱི་ཏོག་དབྱིབས་ནད་ཡམས་རྐྱེན་འདས་གྲོངས་ཕྱིན་པའི་གྲངས་ཀ་གསལ་བསྒྲགས་བྱེད་ཀྱི་མེད་པ་རེད།

དེའང་ལྷོ་ཀོ་རི་ཡ་ནས་ཆེད་དུ་བཞུགས་སྒར་དུ་ཕེབས་པའི་སྙིང་གི་སྨན་པ་ཨེལ་སོ་ལི་ལགས་ནི་བརྟག་དཔྱད་གནང་མཁན་གཙོ་གྲས་ཤིག་ཡིན་པ་མ་ཟད། སྙིང་ཁམས་བརྟག་དཔྱད་ཆེད་ཀྱི་ཡོ་ཆས་དེ་ཁོང་སྒེར་གྱིས་བདེ་ལེགས་སྨན་ཁང་ལ་ཞལ་འདེབས་གནང་བ་ཞིག་ཡིན་པ་རེད། ཁོང་གིས་ང་ཐེངས་འདིར་ཆེད་དུ་རྡ་རམ་ས་ལར་ཡོང་སྟེ་གཙོ་བོ་བདེ་ལེགས་སྨན་ཁང་གི་སྨན་པ་ཚོར་སྙིང་ཁམས་བརྟག་དཔྱད་དང་འབྲེལ་བའི་ཤེས་བྱ་གསར་པ་ཁག་ངོ་སྤྲོད་བྱས་པའི་ཐོག་བཞུགས་སྒར་ཁུལ་དུ་གནས་སྡོད་མི་དམངས་ཚོར་རིན་མེད་ཀྱི་ཐོག་ནས་སྙིང་ཁམས་ལ་བརྟག་དཔྱད་བྱ་རྒྱུ་དེ་ཡིན། ང་ལ་འདི་ལྟ་བུའི་སྤྱི་ཚོགས་ཞབས་ཕྱི་སྒྲུབ་རྒྱུའི་སེམས་ཤུགས་གནང་མཁན་དེ་ནི་སྤྱི་ནོར་གོང་ས་ཏཱ་ལའི་བླ་མ་མཆོག་ཡིན་པས་ངས་བརྒྱུད་ལམ་འདི་བརྒྱུད་ནས་གོང་ས་མཆོག་གིས་ད་ལྟའི་བར་འཛམ་གླིང་སྤྱི་ཡོངས་བདེ་རྩར་ཕན་པའི་རླབས་ཆེན་གྱི་མཛད་འཕྲིན་སྐྱོང་བཞིན་པར་ཐུགས་རྗེ་ཆེ་ཞུ་རྒྱུ་ཡིན་ཞེས་འགྲེལ་བརྗོད་གནང་ཡོད་པ་རེད། ལྷོ་ཀོ་རི་ཡ་ནས་ཡིན་པའི་སྙིང་ནད་རིག་པའི་ཆེད་མཁས་པ་ཁོང་ནི ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་ཆོས་ཡང་ཡང་ཞུ་མཁན་གྱི་གྲས་ཤིག་ཡིན་པ་མ་ཟད་མགོན་པོ་གང་ཉིད་མཆོག་གི་གསེར་ཞལ་མཇལ་རྒྱུ་དང་གསུང་ཆོས་ཞུ་རྒྱུའི་ཆེད་དུ་བཞུགས་སྒར་རྡ་རམ་ས་ལར་ཐེངས་འགར་ཕེབས་མྱོང་ཡོད་འདུག་ལ། དེ་དང་འབྲེལ་ནས་བཞུགས་སྒར་རྡ་རམ་ས་ལའི་བདེ་ལེགས་སྨན་ཁང་གཉིས་བར་འབྲེལ་བ་བཟང་བྱུང་ཡོད་པ་རེད། བདེ་ལེགས་སྨན་ཁང་གི་འགན་འཛིན་སྤྱི་འཐུས་ཟླ་བ་ཕུན་སྐྱིད་ལགས་ཀྱིས་ཁོང་ལྟ་བུའི་མི་སྒེར་ཞིག་གིས་ང་ཚོའི་སྤྱི་ཚོགས་ལ་རླབས་ཆེན་གྱི་ཞབས་འདེགས་བསྒྲུབས་པར་ངས་ཐུགས་རྗེ་ཆེ་ཞུ་རྒྱུ་ཡིན་པ་མ་ཟད། ང་ཚོའི་སྤྱི་ཚོགས་ཞབས་ཕྱི་སྒྲུབ་པར་སེམས་ཤུགས་འཕར་མ་སྤྲོད་མཁན་གྱི་གྲས་ཤིག་ཡིན། སྨན་པ་ཁོང་གིས་ཐེངས་འདིར་ཞལ་འདེབས་གནང་བའི་སྙིང་བརྟག་དཔྱད་ཀྱི་ཡོ་ཆས་དེ་ནི་རིན་གོང་ཧིན་སྒོར་ས་ཡ་གསུམ་དང་འབུམ་བདུན་ཙམ་གནས་ཀྱི་ཡོད་པའི་སྐོར་འགྲེལ་བརྗོད་བྱས་ཡོད་པ་རེད་ཉིན་དང་པོའི་བརྟག་དཔྱད་སྐབས་སུ་རྡ་རམ་ས་ལའི་ཁུལ་གྱི་མི་མང་པོ་ཞིག་བདེ་ལེགས་སྨན་ཁང་དུ་སྙིང་བརྟག་དཔྱད་བྱེད་དུ་ཕེབས་པ་དང། སྨན་པ་ཁོང་གིས་མི་རེ་རེར་བརྟག་དཔྱད་གནང་ཞོར་དུ། བདེ་ལེགས་སྨན་ཁང་གི་སྨན་པ་ཚོར་སྙིང་ཁམས་བརྟག་དཔྱད་གནང་སྟངས་སྐོར་ལ་སློབ་ཁྲིད་གནང་ཡོད་པ་རེད། རྒྱ་ནག་གི་མི་མང་རྣམས་ཀྱིས་ཏོག་དབྱིབས་ནད་ཡམས་མཇུག་རྫོགས་པའི་རྗེས་སུ། ཕྱིའི་རྒྱལ་ཁབ་ཁག་ཏུ་ཡུལ་སྐོར་ལ་འགྲོ་འདོད་བྱེད་ཀྱི་ཡོད་པ་རེད། ཕྱི་ཚེས་ཉེར་བདུན་ཉིན། རྒྱ་ནག་གིས་ཕྱིའི་རྒྱལ་ཁབ་ཁག་ནས། རྒྱ་ནག་ནང་དུ་ཡོང་མཁན་རྣམས་བཙན་ཤེད་ཀྱིས་ཟུར་བཀག་བྱ་རྒྱུ་མིན་པ་བཟོ་རྒྱུ་ཡིན་ལུགས་བསྒྲགས་ཡོད་འདུག་ལ། རྒྱ་ནག་གི་མི་མང་རྣམས་ལོ་ངོ་གསུམ་གྱི་རིང་ལ་བཀག་སྡོམ་བྱས་པའི་སྲིད་ཇུས་གློད་པ་དང་མཉམ་དུ། ཕྱིའི་རྒྱལ་ཁབ་ཁག་ལ་སྤྲོ་འཆམས་སུ་འགྲོ་རྒྱུའི་འཆར་གཞི་གཏོང་བཞིན་ཡོད་པའི་སྐོར་འཁོད་ཡོད་པ་རེད། ཕྱི་ཚེས་ཉེར་དྲུག་ཉིན་གྱི་ཕྱི་དྲོར། རྒྱ་ནག་གཞུང་གིས་གློ་བུར་དུ། ཕྱིའི་རྒྱལ་ཁབ་ཁག་ནས་ཡོང་བའི་འགྲུལ་བ་དག་ལོ་རྗེས་མའི་སྤྱི་ཟླ་དང་པོའི་ཚེས་བརྒྱད་ནས་བཟུང་ཟུར་བཀག་བྱ་མི་དགོས་པའི་ཁྱབ་བསྒྲགས་ཤིག་སྤེལ་འདུག་ལ། དེ་ནི་དཔལ་འབྱོར་ལ་གྱོང་གུད་ཐེབས་ཏེ། རྒྱལ་ཡོངས་སུ་ངོ་རྒོལ་གྱི་ལས་འགུལ་སྤེལ་བའི་དབང་གིས། ཁྱིམ་སྡོད་བཀག་རྒྱའི་སྲིད་ཇུས་ཇེ་ལྷོད་དུ་གཏོང་དགོས་བྱུང་བའི་རྒྱུ་མཚན་ལ་ཐུག་ཡོད་པའི་སྐོར་འཁོད་ཡོད་པ་རེད། སྤྱི་ལོ་ཉིས་སྟོང་ཉི་ཤུ་ལོའི་ཟླ་གསུམ་པ་ནས་བཟུང་རྒྱ་ནག་མི་དམངས་ཕྱིའི་རྒྱལ་ཁབ་ཁག་དང་འབྲེལ་འདྲིས་བཅད་དེ་ཁྱིམ་སྡོད་བཀག་རྒྱའི་འོག་གནས་དགོས་བྱུང་བའི་དབང་གིས། རྒྱ་ནག་གི་མི་མང་ཞིག་གིས་ཁྱིམ་སྡོད་བཀག་རྒྱ་ལྷོད་པར་དགའ་མོས་བྱེད་ཀྱི་ཡོད་པ་རེད། རྒྱ་ནག་གིས་ཁྱིམ་སྡོད་བཀག་རྒྱ་ལྷོད་པའི་རྗེས་སུ། རྒྱ་ནག་གི་འབྲེལ་ཡོད་གསར་འགྱུར་བརྒྱུད་ལམ་ཁག་ཏུ་ནད་ཡམས་ཀྱི་གནས་སྟངས་གསལ་འདོན་མི་བྱེད་པར་ཁུ་སིམ་མེར་ཡོད་ནའང། གྲོང་ཁྱེར་སྐོར་ཞིག་གི་འབྲེལ་ཡོད་འགོ་ཁྲིད་ཀྱིས་གཟའ་འཁོར་ཁ་ཤས་ནང་དུ་མི་མང་ཁྲི་ཕྲག་མང་པོར་ནད་ཡམས་དེ་འགོས་ཁྱབ་བྱུང་ཡོད་པའི་སྐོར་འགྲེལ་བཤད་བྱས་ཡོད་པ་རེད། གཞན AFP གསར་འགྱུར་ལས་ཁུངས་ཀྱིས་མིག་སྔར་རྒྱ་ནག་གི་སྨན་ཁང་དང་དུར་སྲེག་བྱ་ཡུལ་ཚང་མ་ཁེངས་བསྡད་ཡོད་པའི་སྐོར་འཁོད་ཡོད་པ་རེད། འཛམ་གླིང་གི་འབྲེལ་ཡོད་ཞིབ་འཇུག་པས་འབྱུང་འགྱུར་གྱི་ཟླ་ངོ་ཁ་ཤས་ནང་དུ་རྒྱ་ནག་གི་མི་མང་ས་ཡ་གཅིག་ལྷག་འདས་གྲོངས་སུ་འགྱུར་ངེས་པའི་ཚོད་དཔག་བྱེད་ཀྱི་ཡོད་པ་རེད།

ཚན་རྩལ་ཁེ་གཉེར་ཁང་དེས་རྒྱ་ནག་གཞུང་དང་མཉམ་དུ་གན་རྒྱ་བཞག་པའི་ལམ་ནས་དེང་དུས་ཀྱི་འཕྲུལ་རིག་ཡོ་ཆས་ཚོང་སྒྱུར་བྱེད་ཀྱི་ཡོད་པ་དང་དེའང་རྒྱ་ནག་གི་སྤྱི་བདེ་ཉེན་རྟོག་ཚན་པ་གིས་གོང་དུ་བརྗོད་པའི་ཐར་མོ་ཧྥེ་ཤེར་ཁེ་གཉེར་ཁང་གིས་བཙོངས་པའི་འཕྲུལ་རིག་ཡོ་ཆས་དེ་དག་བེད་སྤྱོད་བྱས་ནས་བོད་མི་གི་ལུས་སྟེང་གི་རིགས་རྫས་མ་དཔེ་བསྡུ་ལེན་བྱེད་ཀྱི་ཡོད་པར་སོང། ཚན་རྩལ་ཁེ་གཉེར་ཁང་དེས་རྒྱ་ནག་དང་མཉམ་དུ་བཞག་པའི་གན་རྒྱ་ཕྱིར་འཐེན་ཡོང་རྒྱུར་དམིགས་ཏེ་ཟླ་བ་འདིའི་ཚེས་ལྔ་གི་ཉིན་རྒྱལ་སྤྱིའི་བོད་དོན་དྲ་བ་དང། བོད་རང་དབང་སློབ་ཕྲུག་ཚོགས་པ་གཉིས་ནས་ཁེ་གཉེར་ཁང་དེའི་ལས་ཁུངས་ལྟེ་བ་དང་དེ་བཞིན་ཡོ་རོབ་གི་ཕྱོགས་གི་ཕོར་ཅུ་གལ་གི་ནང་ཡོད་པའི་ཡན་ལག་ལས་ཁུངས་བཅས་སུ་ཆེད་དུ་བསྐྱོད་ནས་འབོད་སྐུལ་བྱས་པ་དང་ཆབས་ཅིག་བོད་དོན་ཚོགས་པ་བརྒྱ་ར་ཉི་ཤུ་གི་མཚན་རྟགས་བཀོད་པའི་ཞུ་ཡིག་ཟིག་དུས་མཉམ་གཅིག་ཏུ་སྤྲད་ནས་ཚན་རྩལ་ཁེ་གཉེར་ཁང་དེའི་ངོས་ནས་རྒྱ་ནག་དང་མཉམ་པོར་བཞག་པའི་གན་རྒྱ་ཕྱིར་འཐེན་ཡོང་བར་སྒོ་གང་ས་ནས་གནོན་ཤུགས་སྤྲད་ཡོད་ཅེ་ན། བོད་རང་དབང་སློབ་ཕྲུག་ཚོགས་པ་གི་ལས་འགུལ་བ་བསྟན་འཛིན་གཡང་འཛོམས་ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གནས་ཚུལ་འདིའི་སྐོར་ནས་ངོ་སྤྲོད་གནང་རྒྱུར། དེ་རིང་ཆུ་ཚོད་བཅུ་དང་ཕྱེད་ཀ་ལ་ང་ཚོས Thermo Fisher ཀྱི་ལས་ཁུངས་གཙོ་བོ་དེ་ལ་འགྲོ་ཡི་རེད། དེའི Waltham Massachusetts ནང་ལོགས་ལ། ཨ་ནེ་ང་ཚོས་ཡི་གེ་གཅིག་སྐྱེལ་འགྲོ་རེད་ཡི་གེ་དེ་ག་རེ་བྲིས་རེད་ལབ་ན་ད་ལྟ Thermo Fisher གྱིས་ད་ལྟ DNA Kits རྒྱ་ནག་བཙོང་དེའི་ཧུང་དེའི་མགྱོགས་པོ End བྱེད་དགོས་རེད Contract དེའི End བྱེད་དགོས་རེད་ལབ་ནས་བྲིས་ཡོད་རེད། དེ་རིང་ཞོགས་པ་གི་ཆུ་ཚོད་བཅུ་དང་ཕྱེད་ཀ་གི་སྟེང་ང་ཚོ Massachusetts གི་ནང་ཡོད་པའི Thermo Fisher ལས་ཁུངས་གཙོ་གྲས་དེ་ལ་ཡི་གེ་ཟིག་ཁྱེར་ཏེ་ཕྱིན་པ་ཡིན་ལ་ཡི་གེ་དེའི་ནང་ཅི་ཞིག་འཁོད་ཡོད་ཟེར་ན Thermo Fisher གི DNA kit ཞེས་མིའི་ལུས་སྟེང་ནས་རིགས་རྫས་མ་དཔེ་བསྡུ་ལེན་བྱེད་པའི་ཡོ་ཆས་ཆ་ཚང་ཞིག་རྒྱ་ནག་ལ་བཙོང་གི་ཡོད་པའི་གན་རྒྱ་དེ་མགྱོགས་པོར་མཚམས་འཇོག་དགོས་ཞེས་བྲིས་ཡོད་ཅེས་དང། དེ་བཞིན་ཁོ་མོ་གིས་མུ་མཐུད་གསུངས་ན། ཨཱ་ནི་ད་ལྟ་ང་ཚོ་དེ་རིང་སི་ཨི་ཨོ་དེའི་མར་ཁེ་སི་པོ་ཐུག་ཡ་རག་མ་སོང་ཨཱ་ནི་ལས་བྱེད་གཞན་པ་ཅིག་ལ་ང་ཚོའི་ཡི་གེ་དེ་སྤྲད་ཡིན་པ། དེ་རིང་ང་ཚོས་ཡི་གེ་དེ་སྤྲོད་པར་ཁེ་གཉེར་ཁང་དེའི་སྤྱི་ཁྱབ་འགན་འཛིན་མར་ཁེ་ཁ་སི་པོ་ལ་ཐུག་ཐུབ་མ་སོང་རུང་ལས་བྱེད་གཞན་ཞིག་ལ་ཡི་གེ་དེ་སྤྲད་པ་ཡིན། མ་གཞི་ནས།

ཉེ་ཆར་ཕྱི་ཟླ་བཅུ་གཉིས་པ་གི་ཚེས་ལྔ་གི་ཉིན་འདི་ལྟར་བླང་བྱ་བཏོན་ཡོད་དུས་ན་འཛམ་གླིང་ས་ཕྱོགས་གཞན་མང་པོ་ཟིག་ག་ཡང་དུས་མཉམ་གཅིག་ཏུ་གོང་བརྗོད་ཁེ་གཉེར་ཁང་དེར་ཞུ་ཡིག་སྤྲད་པ་སོགས་དངོས་ཤུགས་བརྒྱུད་གསུམ་ནས་གནོན་ཤུགས་སྤྲད་ཡོད་པར་སོང་ཉིན་འདིར་ནོར་ཝེ་གི་ཕྱོགས་སུ་འཚར་ལོངས་བྱུང་བའི་བོད་རིགས་བུ་མོ་ལོ་ན་བཅོ་ལྔ་ཅན་ཟིག་གིས་གཟུགས་མཐོང་བརྙན་ལམ་བརྒྱུད་ལས་ཐར་མོ་ཧྥེ་ཤར་གིས་རྒྱ་ནག་དང་གན་རྒྱ་མཚམས་འཇོག་ཡོང་བ་ལ་འབོད་སྐུལ་བྱས་དོན། I'm Sangecharan Garam. I'm fifteen and a Tibetan born and raised in Norway. Thermo-official products are being supplied to police in occupied Tibet, enabling China to build a massive DNA database to violate Tibetans' freedom and increase surveillance. As many as 1.2 million Tibetans has had their DNA samples taken, including from children as young as 5 years of age. ngi mangla sangi chidin ja ser sha ནོར་ཝེ་ནས་སྐྱེས་ཤིང་འཚར་ལོངས་བྱུང་བའི་བོད་རིགས་བུ་མོ་ལོ་ན་བཅོ་ལྔ་སོན་པ་ཞིག་ཡིན། ཐར་མོ་ཧྥེ་ཤར་ཚོང་རྫས་གི་རིགས་བཙན་གནོན་འོག་གི་བོད་དུ་ཉེན་རྟོག་པ་ལ་མཁོ་སྤྲོད་བྱེད་པའི་ལག་ཆ་གྱུར་བ་དང་མཚུངས་སུ་རྒྱ་ནག་གིས་གཞི་རྒྱ་ཆེ་བའི་རིགས་རྫས་མ་དཔེ་བསྡུ་ལེན་བྱེད་པར་ཡིག་མཛོད་སྐྲུན་པ་ལ་བཤའ་ར་གྲི་འདེགས་བྱས་ནས་བོད་མིའི་རང་དབང་ལ་རྡོག་རྫིས་དང་བྱ་ར་ཤུགས་ཆེ་རུ་གཏོང་གི་ཡོད་དེས་ན་ད་བར་དུ་བྱིས་པ་ལོ་ལྔ་ཡན་ཐེ་བའི་བོད་མི་ས་ཡ་གཅིག་དང་གྲངས་ཆུང་གཉིས་ཙམ་གྱི་རིགས་རྫས་མ་དཔེ་བསྡུ་ལེན་བྱས་ཡོད་པའི་རྒྱུ་མཚན་གྱིས་ཐར་མོ་ཧྥེ་ཤར་ཁྱོད་ཀྱིས་ཆེར་འཛིན་བྱེད་པའི་འགྲོ་བ་མིའི་ཐོབ་ཐང་དང་བརྩི་བཀུར་དེ་གང་འདྲ་ཞིག་ཏུ་གནས་ཡོད་དམ་ཞེས་དྲི་བ་བཏོན་ཡོད། ཐར་མོ་ཧྥེ་ཤར་ཚན་རྩལ་ཁེ་གཉེར་ཁང་གིས་མིའི་ལུས་པོ་གི། བརྟག་དཔྱད་ཀྱི་ཡོ་ཆས་བཟོ་སྐྲུན་བྱས་ནས་རྒྱ་ནག་ལ་ཚོང་སྒྱུར་བྱེད་ཀྱི་ཡོད་པ་དང་རྒྱ་ནག་གི་ཉེན་རྟོག་པ་གིས་ཡོ་ཆས་དེ་རིགས་སྤྱད་ནས་བོད་མིའི་ལུས་སྟེང་ནས། DNA། ཞེས་པའི་རིགས་རྫས་མ་དཔེ་བསྡུ་ལེན་བྱེད་ཀྱི་ཡོད་པའི་སྟབས་ཀྱིས། ཁེ་གཉེར་ཁང་དེས་རྒྱ་ནག་དང་གན་རྒྱ་མཚམས་འཇོག་སྐོར་ཕྱི་ཕྱོགས་ནས་བོད་དོན་ལས་འགུལ་བ་དག་གིས་ལས་འགུལ་རྩོམ་གྱི་ཡོད་དེ་བཞིན་ཡང། ད་ལོ་གི་ཕྱི་ཟླ་དགུ་བའི་ཚེས་བཅུ་གསུམ་གྱི་ཉིན Citizen Lab ཞེས་འབོད་པ Toronto སློབ་ཆེན་གྱི་དྲ་ཐོག་གནས་ཚུལ་སྟངས་འཛིན་དང་དྲ་རྒྱའི་བདེ་འཇགས་ཐད་ཀྱི་ཞིབ་འཇུག་སྡེ་ཚན་གྱིས་གནས་ཚུལ་ཟིག་འདོན་སྤེལ་བྱས་ཡོད་པའི་ནང་འདས་པའི་ལོ་ངོ་དྲུག་གི་དུས་ཡུན་གྱི་ནང་བོད་རང་སྐྱོང་ལྗོངས་ཀྱི་ནང་རྒྱ་ནག་གི་སྤྱི་བདེ་ཉེན་རྟོག་ཚན་པ་གིས་བོད་མི་མི་གྲངས་འབུམ་དགུ་དང།

གོང་གི་གནད་དོན་དེ་དང་འབྲེལ་ནས་རྒྱ་ནག་གཞུང་གིས་བོད་མིའི་ལུས་སྟེང་ནས་རིགས་རྫས་མ་དཔེ་བསྡུ་རུབ་བྱེད་དགོས་པའི་དམིགས་ཡུལ་ངོ་མ་ཅི་ཞིག་ཡིན་པའི་ཐད་རྒྱ་ནག་གི་སྐོར་གྱི་གནད་དོན་དབྱེ་ཞིབ་པ་སངས་རྒྱས་སྐྱབས་ལགས་སུ་དགོངས་ཚུལ་བཀའ་འདྲི་ཞུས་པར་ཁོང་གིས་གསུངས་ན། ད་ལྟའི་རྒྱ་ནག་གཞུང་གིས་བོད་པ་ཡི་དེ་བསྡུ་ལེན་བྱས་ནས་དེ་ལ་ད་དམིགས་ཡུལ་མང་པོ་ཅིག་ཡོད་ཀྱི་རེད་བསམ་གྱི་འདུག་དེ་གཅིག་ཕྱོགས་གཅིག་ནས་ད་མི་རིགས་དེ་གི་རིགས་རྒྱུད་ཞིབ་འཇུག་བྱས་ཡ། འདི་དག་གྲུབ་ཆ་དེ་ཚོ་ཞིབ་འཇུག་བྱས་ནས་ནི་མ་འོངས་པ་ན་རྒྱ་མི་རིགས་གནས་སྤོ་བྱས་ན་རྒྱ་མི་རིགས་ནི་མཐོ་སྒང་ལ་ག་འདྲ་བྱས་གནས་དགོས་ཡ་དེའི་སྐོར་ལ་ད་ཏན་ཏན་ཅིག་སྐུ་ཚུགས་བེད་སྤྱོད་བྱས་ཡ་དང་ཞིབ་འཇུག་བྱེད་ཀྱི་ཡོད་ཡ་ངས་དེ་འདྲ་བྱ་འདྲ་བོ་ཅིག་བསམས་སོང་ད་དེའི་ཁུངས་སྐྱེལ་འདྲ་བོ་དེ་འདྲ་ཡོད་བ་མ་རེད་དེ་ཡིན་ན་དོགས་པ་རང་གི་ཁོངས་ན་འགྲོ་གི་རེད་བ། དེང་སང་ཉེན་རྟོག་པ་གིས་ཉེས་ཅན་རྩད་གཅོད་བྱེད་པར་རིགས་རྫས་མ་དཔེ་བསྡུ་ལེན་བྱས་པའི་གནས་ཚུལ་ཁག་ཡིག་མཛོད་ཀྱི་ལམ་ནས་གློག་ཀླད་ཀྱི་ནང་ཉར་ཚགས་བྱེད་ཀྱི་ཡོད་ལ་དཔེར་ཆ་བཞག་ན་ང་ཚོ་མི་ཚང་མ་ལ་མཛུབ་རིས་དང DNA མ་འདྲ་བ་ཡོད་པ་དང་ཐ་ན་ཕ་མ་གཅིག་ལས་སྐྱེས་པའི་མཚེ་ཕྲུག་གཉིས་ཀྱི་མཛུབ་རིས་ལ་ཡང་ཁྱད་པར་ཡོད་པས་ན། མཛུབ་རིས་དེ་དག་མི་ཞིག་གི་མི་ཚེ་ཧྲིལ་བོར་འགྱུར་བ་འགྲོ་གི་མེད་པའི་རྒྱུ་མཚན་ལ་བརྟེན་ནས་རྒྱལ་ཁབ་མང་པོ་ཞིག་གིས་རང་གི་མི་དམངས་ཀྱི་མཛུབ་རིས་ཉར་ཚགས་བྱེད་པ་དང་དེ་བཞིན་བསྡུ་རུབ་བྱས་པའི་མཛུབ་རིས་དེ་དག་ནག་ཉེས་བྱུང་ས་ལ་རྙེད་པའི་མཛུབ་རིས་དང་གཤིབ་བསྡུར་བྱས་ནས།

གཞུང་ཞིག་གི་ངོས་ནས་སྤྱི་དམངས་འབེན་ལ་བཞག་ནས་བཙན་དབང་གིས་ཐེ་བྱུས་བྱེད་མི་ཆོག་པ་དེ་འགྲོ་བ་མིའི་ཐོབ་ཐང་གི་ཁྲིམས་ཡིག་གི་ནང་ལ་གསལ་ཡོད་ནའང། རྒྱ་ནག་གིས་ཆབ་སྲིད་ཀྱི་དམིགས་ཡུལ་བཟུང་ནས་ནག་ཉེས་ཀྱི་ཆ་གང་ཡང་མེད་པའི་བོད་མི་ཚོ་ལ་སྟངས་འཛིན་བྱ་རྒྱུའི་ཆེད་དུ་ཡིན་པ་གནད་དོན་ནས་བཤད་པ་གསལ་སྟོན་བྱས་ཡོད།